ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་སྐབས་བསྡད་པ་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་མཁན་ཕ་སྐད་ས་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཁ་སང་བྷའི་ཏིན་སྲིད་གཞུང་གིས་ཨ་མི་རི་ཀའི་བདེ་འཇགས་འཐབ་ཇུས་ཀྱི་ཡིག་ཆ་ཕྱི་ལ་གསལ་བསྒྲགས་གནང་ཡོད་འདུག་པ་དང། ཨ་རིའི་གཞུང་གི་གལ་ཆེའི་རྒྱལ་སྲུང་ལས་དོན་གྱི་ཡིག་ཆ་དེའི་ནང་ལ་ཡང་རྒྱ་ནག་འདི་ནི་ཨ་མི་རི་ཀའི་བདེ་འཇགས་ལས་དོན་ལ་ཁ་གཏད་བཅག་མཁན་གཙོ་བོ་དེ་ཡིན་པར་ངོས་འཛིན་བྱས་འདུག། བྱས་ཙང་ད་རིང་ང་ཚོའི་བར་བརྒྱད་དཔྱད་ཞིབ་ལས་རིམ་ནང་གནད་དོན་དེའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ཁ་སང་ཟླ་བ་བཅུ་བའི་ཚེས་བཅུ་གཉིས་ཉིན་ཀར་དེར་བྷའི་ཏིན་སྲིད་གཞུང་གིས་རྒྱལ་ཁབ་བདེ་འཇགས་དང་འཐབ་ཇུས་ཀྱི་ཡིག་ཆ་ཟེར་མཁན་དེ་མ་གསལ་བསྒྲགས་གནང་བཞག་ད་ཡིག་ཆ་དེ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་ཚང་མ་ལོག་གི་སྲིད་འཛིན་དེ་འཛིན་སྐྱོང་བྱས་པའི་སྐབས་ཀྱི་རྒྱལ་ཁབ་བདེ་འཇགས་ཀྱི་ལས་དོན་གྱི་འཐབ་ཇུས་ག་འདྲ་ཅིག་ཡིན་མེད་གསལ་བཤད་བྱེད་ཡག་གི་ཡིག་ཆ་ཅིག་མ་བཏོན་དགོས་གོ་རེད། ད་རིང་ཡིག་ཆ་དེ་དངོས་གནས་བྱས་པ་ཡིན་ན་ཟླ་བ་གསུམ་པའི་ནང་ལོགས་སྟོན་གོ་དགོས་པ་འདྲ་དེ་ལས་ཡིན་ནའི་ཟླ་བ་གསུམ་པའི་སྐབས་དེ་ཡང་ཨུ་རུ་སུས་ཡུཀ་རེན་ལ་ཡང་དམག་འཁྲུག་བརྒྱབ་བྱས་ཡིག་ཆ་དེ་མ་ཕྱི་འགྱངས་རྒྱག་པ་བྱུང་བྱས་ཁ་སང་བར་དུ་སྟོན་མི་འདུག་ད་ཡིག་ཆ་དེའི་དམིགས་ཡུལ་གཙོ་བོ་ག་རེ་ཟེར་ན་འཛམ་བུ་གླིང་ཁྱོན་ཡོངས་ལ་ཡང། ཨ་མི་རི་ཀའི་གཞུང་གི་ངོས་ནས་བདེ་འཇགས་ལས་དོན་ནང་ལོགས་ལ་གནད་དོན་གཙོ་བོ་ཅིག་ལ་ཡང་ལྟ་ཚུལ་ག་འདྲ་ཡོད་མེད་དང་སྲིད་ཇུས་ག་འདྲ་འཛིན་གྱི་ཡོད་མེད་དང་ཐབས་ཇུས་ག་འདྲ་ཅིག་ཡོད་མེད་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཅིག་འགྲེལ་བཤད་རྒྱག་ཡ་ཅིག་དང་དེ་ལས་གལ་ཆེ་ཆེ་གཙོ་བོ་དེ་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ལ་ཡང་ཕུལ་བྱས་གྲོས་ཚོགས་ཀྱིས་ད་རྒྱལ་དོན་གྱི་སྐོར་ལ་ཡང་ཡིན་ན་དངུལ་རྩིས་དང་དེ་སོགས་སྐོར་ལ་དེ་ཚོའི་གཞི་བཞག་ས་ཅིག་གཙོ་བོ་ཅིག་ཆགས་ཡོད་རེད། ད་དཔེར་ན་ཆ་བཞག་ན་ཉེ་དུས་ཀྱི་ལོ་རྒྱུས་ལ་ཡང་མ་ཕྱི་མིག་ཅིག་བལྟས་པ་ཡིན་ན་སྲིད་འཛིན་བུ་ཤི་སྐབས་ལ་ཡང་ཁོ་རང་གི་ཡིག་ཆ་དེའི་ནང་ལོགས་ཀྱི་ད་གནས་ཚུལ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་དེའི་སྔོན་ལ་ཨ་མི་རི་ཀ་ཡིན་པ་ཡིན་ན་དགྲ་བོས་ཚུར་ཨ་མི་རི་ཀ་ལ་ཡང་ཚུར་རྒོལ་བྱས་པའི་རྗེས་ལ་ཡིན་ན་ཨ་མི་རི་ཀས་ཕར་ཕར་རྒོལ་བྱེད་ཀྱི་ཡིན་ཞེས་སྤྱིར་བཏང་གི་ད་བསམ་བློ་གཏོང་སྟངས་དང་ཐབས་ཇུས་དེ་འདྲ་ཅིག་ཡོད་ས་རེད། ཡིན་ནའི་སྐབས་དེའི་སྲིད་འཛིན་བུ་ཤི་སྐབས་ལ་ཡང་འཇིགས་སྐུལ་རིང་ལུགས་པས་གཏོར་རྒོལ་བྱས་དེ་འདི་ཞི་བ་བྱུང་པོ་ར་དེ་འདྲས་བྱུང་སོང་ཙང་འདི་ལ་ཡང་འགྱུར་ལྡོག་བཏང་བྱས། གལ་སྲིད་དགྲ་བོ་གཅིག་གིས་ཡིན་ན་ཨ་མི་རི་ཀ་ལ་ཡང་ཉེན་ཁ་བཟོ་གི་ཡོད་པ་འདི་གསལ་པོ་ཆགས་སོང་ན། ཁོ་རང་ཚོས་ཚུར་རྒོལ་མ་བྱས་གོང་ནས་སྔོན་ནས་ཕར་ཕར་རྒོལ་བྱས་བྱས་ཡིན་ན་ཉེན་ཁ་འདི་མེད་པ་བཟོ་ཡག་གི་ཐབས་ཇུས་གསར་པ་ཅིག་ཨ་འདྲ་ཡིག་ཆ་འདིའི་ནང་ལོགས་ལ་ཡང་གཙོ་བོ་འཁོད་བསྡད་པ་རེད། ཨ་ནི་སྲིད་འཛིན་ཨོ་བྷ་མའི་སྐབས་ཆ་བཞག་པ་ཡིན་ན་ད་ཨོ་བྷ་མ་འཛམ་བུ་གླིང་ཁྱོན་ཡོངས་ཀྱི་དབུལ་ཕོངས་དང་དེ་འདྲའི་གནས་སྟངས་དོ་སྣང་ཆེན་པོ་བྱེད་མཁན་སོང་ཙང་ཁོ་རང་གི་ཡིག་ཆ་འདིའི་ནང་ལོགས་ཀྱི་དོན་དག་གལ་ཆེ་ཤོས་ཅིག་འཛམ་བུ་གླིང་ནང་ལ་ཡང་རྡུལ་ཕྲན་མཚོན་ཆ་མེད་པ་བཟོ་ཡ་དང་དབུལ་ཕོངས་ཀྱི་གནས་སྟངས་འདི་ལ་ཡང་འགྱུར་ལྡོག་བཏང་བྱས་ཡིན་ན་དབུལ་ཕོངས་མེད་པ་བཟོ་ཡ་དང་ནད་ཡམས་མེད་པ་བཟོ་ཡ་འདི་སོགས་པོ་འདི་གཙོ་བོ་འཁོད་ཡོད་རེད་ད་དེ་རིང་དེ་ཡང་སྲིད་འཛིན་སྦའི་ཀྲེན་གྱིས་བཏོན་གནང་པའི་ཡིག་ཆ་འདིའི་ནང་ལོགས་ལ་ཡང་མ་རྩ་ཨ་མི་རི་ཀས་ད་རེ་གལ་སྲིད་འཛམ་བུ་གླིང་ནང་ལོགས་ཀྱི་སྟོབས་ཆེ་ཤོས་ཀྱི་རྒྱལ་ཁབ་དེའི་ངོས་ནས་འཛམ་བུ་གླིང་འབྲེལ་བའི་ད་བདེ་འཇགས་ཀྱི་ལས་དོན་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོའི་སྐོར་ལ་ཡང་ཚང་མ་ལོག་ད་ག་ལ་ཏོག་ཙམ་ཏོག་ཙམ་ཅིག་དྲངས་བཞག་འདི་ལས་ཡིན་ནའི་དོན་དག་གཙོ་བོར་དེ་གསལ་ཤོས་དང་ད་འདི་ཕལ་ཆེན་ངས་ད་རིང་འདི New York Times དང Washington Post དང་དེ་ཡིན་ན་ཡང་རྒྱ་ཡིག་དང་འདི་ད་ཚགས་པར་མང་པོ་ཞིག་ལ་བལྟས་པས་འདིའི་སྐོར་དྲན་རྒྱུ་དེ་ཚོ་ཚང་མ་ལོག་གི་དོན་དག་གཙོ་བོར་དེ་ག་རེ་འགྲུབ་འདུག་ཟེར་ན་ད་རིང་ཡིག་ཆ་དེའི་ནང་ལོགས་ལ་ད་ད་ནས་ཡིན་ན་ཨ་མི་རི་ཀ་ལ་ཡང་འགྲན་རྩོད་བྱེད་མཁན་གཙོ་བོ་དེ་ཡིན་ན་རྒྱ་ནག་རེད་ཟེར་ཏེ། ད་ལྟའི་ཕལ་ཆེར་ད་རིང་ཡིག་ཆ་འདིའི་དོན་སྙིང་གཙོ་བོ་ཕལ་ཆེར་འདི་ཡིན་པའི་བཟོ་འདྲ་པོ་འདུག་ཡིག་ཆ་འདི་ནང་ག་རེ་འཁོད་འདུག་ཟེར་ན། ད་རེ་གལ་སྲིད་རྒྱ་ནག་རྒྱལ་ཁབ་འདི་ད་ལྟའི་འཛམ་བུ་གླིང་གི་སྒྲིག་གཞི་དང་འགྲོ་སྟངས་སྦྱོར་བ་འདི་ལ་ཡང་འགྱུར་ལྡོག་བཏང་ཡག་གི་ཨེ་ནི་ཀུན་སློང་དང་འདོད་པ་ཡོད་པ་མ་ཟད་ཡིན་ན་ཁོའི་དཔལ་འབྱོར་དང་ཕྱི་འབྲེལ་དང་དམག་གི་སྟོབས་ཤུགས་ཡོད་པའི་རྒྱལ་ཁབ་གཅིག་པོ་དེ་རེད། བྱས་ཙང་འདི་ལ་ཡིན་ན་ཨ་མི་རི་ཀས་ཁ་གཏད་བཅག་ཡག་ཟེར་ནས་མི་འདུག་འདི་ལ་ཡག་དམིགས་འབེན་བྱས་བྱས་ཨ་རིའི་རྒྱལ་སྲུང་གི་ཐབས་ཇུས་དང་དེ་ཚོ་གང་ག་ལོ་བཏིང་ཡག་དེ་ཡིན་ན་གལ་ཆེན་པོ་རེད་བྱས་བྱས་བཤད་བཞག། དཔེར་ན་ཆ་བཞག་ན་ཁ་སང་དེ་ཡིག་ཆ་དེ་མར་ཕྱི་ལ་གསལ་བསྒྲགས་བྱས་པའི་སྐབས་དེར་ཨ་མི་རི་ཀའི་སྲིད་འཛིན་ལ་ཡག་རྒྱལ་སྲུང་གི་སློབ་སྟོན་གནང་མཁན་ཇག་སཱ་ལི་ཝན་གྱིས་ཁོ་རང་གིས་གསར་འགོད་ཚོགས་འདུ་བྱས་བྱས་ཡིག་ཆ་དེ་མར་འགྲེམས་སྤེལ་བྱས་པའི་སྐབས་དེར་ཡིན་ན་དེ་འདྲའི་གསུངས་བཞག་ཨ་ལེ་ཏི་སི་ཐན་དང་ཁོ་རང་གསུངས་པ་དེ།

གཙོ་བོ། རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་ཁུལ་དུ་ཡོད་པ་མ་ཟད་འགྲན་རྩོད་དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་ད་ལས་དོན་ཚང་མའི་ནང་ལོགས་ལ་ཡང་མཐོང་ཐུབ་ཡག་བྱུས་ཡོད་པ་ཞིག་རེད་ཞེས་བྱས་ཁོ་རང་གསུངས་བཞག་རྒྱ་ནག་དེ་ཡིན་ན་ཨ་མི་རི་ཀའི་ད་འགྲན་རྩོད་བྱེད་ས་གཙོ་བོ་དེ་ཡིན་དུས་ཙམ་པ་ད་ལྟ་ཡིག་ཆ་དེའི་ནང་ལོགས་ལ་ཡང་ཨ་མི་རི་ཀའི་ངོས་ནས་ད་ག་རེ་བྱེད་དགོས་རེད་ག་རེ་བྱེད་རྩིས་ཡོད་རེད་འདི་འདྲ་ལ་ཕལ་ཆེར་ཕྱོགས་བསྡོམས་བྱས་ནས་དོན་དག་གཙོ་བོ་རེད་ཅེས་གསུམ་མགོ་ཟུབ་ཟུར་ཞིག་འཁོད་པའི་བཟོ་འདྲ་འདུག། དང་པོ་དེ་ཡིན་ན་ད་རྒྱ་ནག་ལ་ཁ་གཏད་ཡག་པོ་བྱེད་དགོས་ཀྱི་ཡོད་ན། ཨ་མི་རི་ཀའི་རྒྱལ་ནང་གི་རྒྱལ་ཁབ་སྟོབས་ཤུགས་སྦྱོར་བ། ཡར་རྒྱས་བཏང་ཡག་དང་དེ་ཚོ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་རེད་བྱས་ཙང་ད་དེ་ཚོའི་ནང་དཔེར་ན་ཆ་བཞག་པ་ཡིན་ན། ཉེ་དུས་རང་ཨ་མི་རི་ཀའི་གཞུང་གིས་གློག་ཀླད་འཕྲུལ་ཆས་ནང་ལོགས་ཀྱི་ད་ཀླད་པའི་བཟོ་འདྲ་ཅིག Chips གཉིས་སྦྱོར་བ། ཚན་རིག་ལག་རྩལ་མཐོ་ཤོས་དེ་གའི་ཡིན་ན་རྒྱ་ནག་ལ་ཡར་ཁྱོན་ཡོངས་ནས་བཙོང་མ་ཆོག་པའི་ཐག་གཅོད་ཞིག་གནང་སོང། དེ་ཚོ་ཡིན་ན་ད་རིང་ཁའི་དཔེར་ན་ཆ་བཞག་པ་ཡིན་ན། ཡིག་ཆ་དེ་གའི་ནང་ལོགས་ལ་འཁོད་བཞག་ད་རྒྱ་ནག་ལ་ཡ། ཁོ་ཕ་གི་ཡ་དེ་ཚོ། ཨ་ནི་བཙོང་རུ་མ་བཅུག་པའི་སྒང་དེ་ཨ་མི་རི་ཀའི་རྒྱལ་ནང་ལ་ཡ། དེ་ཚོ་ཡིན་ན་བཟོ་ཡ་དང་དེ་ཚོ་ནུས་པ་དང་ཨ་ཚན་རིག་ལག་རྩལ་ཞིབ་འཇུག་བྱེད་ཡ་དང་དེ་ཚོ་གང་ག་ལོ་ཡར་རྒྱས་བཏང་ཡ་དེ་ཡིན་ན་ད་རྒྱ་ནག་ལ་ཁ་གཏད་བཅག་ཡ་གི་ལས་ཀ་གཙོ་གཅིག་ད་ཨ་མི་རི་ཀའི་སོ་སོའི་ནུས་པ་དེ་ཡར་རྒྱས་བཏང་ཡ་ཡིན། གཉིས་པ་དེ་ཡིན་ན་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་དེ་ཚོ་དང་མཐུན་སྒྲིལ་བྱས་བྱས། རྒྱ་ནག་ལ་འཛིན་པའི་སྲིད་བྱུས་ནང་ལོགས་ལ་ཡ། ག་དང་མཐུན་གྲོགས་རྒྱལ་ཁབ་དེ་གས་མཉམ་ལས་བྱེད་ཡ་དེ་བྱེད་དུས། ག་རེ་ད་རིང་དུས་འགྱངས་བྱུང་བའི་རྗེས་ལ་ཡིན་ན། དངོས་གནས་བྱས་ན་ཁ་སེང་ཟླ་བ་གསུམ་པའི་ནང་བྱེད་དགོས་པ་རེད་དེ་ཟླ་བ་གསུམ་པའི་ནང་ལ་ཡ། ཨུ་རུ་སུས། ཕར་ཡུཀ་རེན་ལ་ཡ་དམག་རྒྱབ་བྱས་ཡིན་ན་ད་དུས་འགྱངས་བྱས་བྱས་ད་འདི་བར་དུ་ལུས་པ་རེད། དུས་འགྱངས་བྱས་ལུས་ཡོད་ནའང་ཨ་ད་སྐུ་ཞབས་ཇག་སཱ་ལི་ཝན་གྱིས་ཡ་བྱས་པ་ཡིན་ན། ཨ་ནི། ཡིག་ཆ་དེ་ལ་ཡ་རྩ་བའི་ཐོག་ནས་དུས་འགྱངས་བྱས་ཡོད་ནའང་འགྱུར་ལྡོག་གལ་ཆེན་ཡོད་མ་རེད་དེའི་སྒང་དེ། ཨ་ད་ངའི་དོན་དག་གཉིས་པ་དེ་དང་འབྲེལ་བ་ཡོད་པ་དེ་ག་རེ་ཟེར་ན། ད་རིང་ཨུ་རུ་སུས་ཕ་གི་ཡུཀ་རེན་ལ་ཡར་བཙན་འཛུལ་བྱས་པའི་སྐབས་དེར་ཡིན་ན། ཨ་མི་རི་ཀའི་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་མཐུན་གྲོགས་རྒྱལ་ཁབ་དེ་ཚོ་དང་མཉམ་འབྲེལ་བྱས་བྱས་ཡིན་ན་ཨུ་རུ་སུ་ལ་ཡང་ད་ཁ་གཏད་བཅག་ཡག་ལ་ཡང་ཞེ་པོ་ཅིག་ལས་ཀ་ཡག་པོ་བྱེད་ཐུབ་སོང་ཨ་བྱས་ཙང་དེ་དཔེ་མཚོན་ལྟ་བུ་བྱས་བྱས་ཡིན་ན་ལས་ཀ་འདི་ལ་ཡང་གང་ལྟར་མུ་མཐུད་བྱས་ཁར་ཤུགས་སྣོན་རྒྱག་ཡག་དེ་ཡིན་ན་རྒྱ་ནག་ལ་ཁ་གཏད་བཅག་ཡག་གི་ད་གང་ལྟར་ཐབས་ཤེས་གལ་ཆེན་པོ། ཨང་གཉིས་པ་དེ་རེད། ཨང་གསུམ་པ་དེ་ཡིན་ན། ད་རྒྱ་ནག་དང་ཨ་མི་རི་ཀའི་བར་ལ་འགྲན་རྩོད་བྱེད་སྐོར་དེ་ལས་ཡིན་ན་ལས། ཨ་མི་རི་ཀའི་གཞུང་ངོས་ནས་ཡིན་ན་ད་རྒྱ་ནག་དང་ཨ་མི་རི་ཀ་གཉིས་དེ་སྔའི་ནང་བཞིན་བྱས་གྲང་དམག་འཁོན་འཛིན་བྱས་རྒྱལ་ཁབ་སྟོབས་ཆེ་ཤོས་གཉིས་རྦད་དེ་དགྲ་ཁ་གཏད་བྱས། དེ་འདྲས་བྱས་ཡག་གི་ད་དམིགས་ཡུལ་གང་ཡང་མེད། ཨ་ནི། མུ་མཐུད་བྱས་རྒྱ་ནག་དང་འབྲེལ་བ་བྱས་བྱས། ཨ་ནི་རྒྱ་ནག་གི་འབྲེལ་བ་བྱེད་ཡ་འདི་ལྷག་པར་དུ་ཡིན་ན་རྒྱལ་སྤྱིའི་གནད་དོན་ཆེན་པོ་འདི་ཡོད་ར་དཔེར་ན་ཆ་བཞག་ན་འཛམ་བུ་གླིང་གི་ད་གནམ་གཤིས་ལ་འགྱུར་ལྡོག་འགྲོ་ཡ་དེ་ལ་ཡང་སྔོན་འགོག་བྱས་ཡ་གི་ལས་དོན་དེ་ཚོ་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་གཞུང་དེ་མཉམ་ལས་མ་བྱས་ན་ཡོང་ཡ་ཡོད་མ་རེད་དེ་ག་ནང་བཞིན་ད་རེས་ཀྱི་ནད་ཡམས་ཆེན་པོ་འདི་ཡོང་ཡ་ད་དེ་ཚོ་ད་འཛམ་བུ་གླིང་ཁྱོན་ཡོངས་ཀྱི་མིའི་རིགས་ལ་འཕྲད་པའི་དཀའ་ངལ་ཆེན་པོ་དེ་ཚོ་ཡིན་ན་སེལ་དགོས་ཀྱི་ཡོད་པས་ན་རྒྱ་ནག་དང་ཨ་མི་རི་ཀའི་མཉམ་ལས་དང་ཕར་ཚུར་གྲོས་མོལ་བྱེད་ཡ་དེ་ཞེ་དྲག་གལ་ཆེན་པོ་ཅིག་དང་དེ་ཚོའི་ཐོག་ལ་ཡང་ཡིན་ན་མུ་མཐུད་དེ་གྲོས་མོལ་བྱེད་རྒྱུ་མ་ཟད་ཡིན་ན་འགྲན་རྩོད་བྱེད་དགོས་པ་ད་འགྲན་རྩོད་ཨང་ད་དམག་གང་ཡིན་ནའི་རེད་ཚན་རིག་ལག་རྩལ་གང་ཡིན་ནའི་རེད་དཔལ་འབྱོར་དང་ཚོང་ག་རེའི་ཐོག་ཡིན་ནའི་འགྲན་རྩོད་དེ་ཨ་མི་རི་ཀའི་འགྲན་རྩོད་བྱེད་པའི་སྐབས་དེ་ཡིན་ན་འགན་ཁུར་ཡག་པོ་འཁྱེར་བྱས་འགན་ཁུར་ཡོད་པའི་ངང་ནས་ཡིན་ན་འགྲན་རྩོད་བྱེད་མཁན་ཞིག་བྱས་ད་གཙོ་བོ་དེ།

ད་ཡིན་ནའི་ལས་ད་རེས་ཀྱི་ཡིག་ཆ་འདི་ནང་ལ་གཙོ་བོ་དེ་རྒྱ་ནག་བཤད་བཞག་ད་ཡིན་ནའི་འདི་ལ་ཡག་ཁོ་འགྲེལ་བཤད་བཟོ་འདྲ་ཅིག་ཨ་འདི་ཡིག་ཆ་འདི་ནང་ལོགས་ལ་གསལ་པོ་བྲིས་བཞག་ཨ་འདི་ནང་ཟེར་ཡག་བྱས་པ་ཡིན་ན་ད་ལྟ་རང་བལྟས་པ་ཡིན་ན་དངོས་གནས་འཛམ་བུ་གླིང་གི་ཨ་ནི་སྒྲིག་གཞི་ལ་ཡང་གཏོར་བཤིག་བཏང་མཁན་དང་ཨ་མཉམ་འབྲེལ་རྒྱལ་ཚོགས་ཀྱི་རྩ་འཛིན་ཚང་མ་ལ་བརྩི་མེད་བཏང་བྱས་ཡིན་ན་ཨ་རྒྱལ་ཁབ་གཞན་བདག་དབང་ཡོད་པའི་རྒྱལ་ཁབ་ཅིག་ལ་ཡང་བཙན་འཛུལ་བྱས་དེ་མ་ཟད་ཡིན་ན་ད་རེས་གལ་སྲིད་ཡིན་ན་རྡུལ་ཕྲན་མཚོན་ཆ་བེད་སྤྱོད་གཏོང་གི་ཡིན་ཞེས་བྱས་འཇིགས་སྐུལ་བྱེད་མཁན་གྱི་ད་རྒྱལ་ཁབ་དེ་ཡིན་ན་ཨུ་རུ་སུ་དང་སྲིད་འཛིན་ཕུ་ཏིན་རེད། ད་ཡིན་ན་ལས་སྲིད་འཛིན་ཕུ་ཏིན་དང་ཨུ་རུ་སུ་ཡིན་ན་རྒྱལ་ཁབ་དེ་ཡིན་ན། ཁོ་ཅིག་ཞེ་པོ་ཞིག་སྤྱོད་པ་ངན་པ་དང་དེ་འདྲ་ཡོད་པ་ཡིན་ན་ལས། ཁོ་རྒྱ་ཆེ་ས་ནས་བལྟས་པ་ཡིན་ན། རྒྱལ་ཁབ་དེ་མར་ཉམས་རྒུད་འགྲོ་མཁན་དང་དབང་ཆ་ཆུང་དུ་ཆུང་དུ་འགྲོ་མཁན་དང་དེ་འདྲ་ཅིག་ཡིན་དུས་ཁོ་ཉེན་ཁ་དེ་ད་ལྟ་ཆེན་པོ་ཡོད་པ་ཡིན་ན་ལས་རྒྱུན་རིང་པོ་ནས་བསམ་པ་ཡིན་ན་བསམ་བློ་བཏང་པ་ཡིན་ན་རྒྱ་ནག་ནང་བཞིན་གྱི་ཉེན་ཁ་དང་དེ་ཚོ་ཡོད་མ་རེད་ཟེར་བྱས་ཅེས་འདི་ནང་ལོགས་ལ་ཡ་གསལ་པོ་ཞིག་བྲིས་ཤག། འདིའི་སྒང་དེ་ད་ཨ་འདི་ཡིག་ཆ་འདིའི་ནང་ལ་གཙོ་བོ་ག་རེ་འཁོད་འདུག་ཟེར་ན། ད་ནས་འགོ་བཙུགས་རྗེས་མ་འོངས་པའི་གང་ལྟར་ལོ་བཅུ་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡག་ཡིན་ན་ད་འཛམ་བུ་གླིང་ཁྱོན་ཡོངས་འདི། བདེ་འཇགས་དང་ཞི་བདེ་དང་དེ་ཚོའི་ལས་དོན་ཐོག་ལ་ཡག་ཡིན་ན་དུས་རབས་གསར་པ་ཅིག་ནང་ལོགས་ལ་ཡག་ད། འཛུལ་ཡག་འདི་འགོ་ཚུགས་པ་རེད། དུས་རབས་གསར་པ་འདིའི་ནང་ལོགས་ལ་ཡག། ད་ང་ཚོས་གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་དེ་ཡིན་ན་ཞེ་པོ་ཅིག་མང་རུ་དང་རྙོག་དྲ་ཆེ་རུ་དང་རྣོ་ངར་ཆེ་རུ་ཞེ་པོ་ཕྱིན་ཡོད་རེད་ད་དེ་ཚོའི་ནང་ལོགས་ཀྱི་ག་ཚོ་རེད་ཁོ་ཚོས་ཕྱོགས་རེ་གཉིས་བཟོ་འདྲ་ཅིག་དབྱེ་བ་ཕྱེས་པའི་བཟོ་འདྲ་འདུག་དང་པོ་དེ་ག་རེ་རེད་ཟེར་ན་ད་སྟོབས་ཆེན་རྒྱལ་ཁབ་དེ་ཚོའི་བར་དེ་ལ་འགྲན་རྩོད་ད་སྟོབས་ཆེན་རྒྱལ་ཁབ་ཀྱི་འགྲན་རྩོད་གཙོ་བོ་དེ་ཡིན་ན་དེ་ནང་ལ་ཡ་ད་ཡིག་ཆའི་ནང་ལོགས་ཁོམ་ན་ཤེས་བྱ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་ཆགས་བསྡད་ཡོད་རེད་ཨ་ནི་དེ་མ་ཡིན་པའི་དཀའ་ངལ་ཡང་དེ་ལས་ཆེ་ཙམ་ནས་བསམ་བཏང་པ་ཡིན་ན་ད་དེ་རིང་ཁ་སང་འཛམ་བུ་གླིང་ཁོ་རའི་དཔེར་གནམ་གཤིས་ལ་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་འགྲོ་གོ་རེད། ཟ་འབྲུ་མ་འདང་བའི་དཀའ་ངལ་ཡོད་རེད། ནད་ཡམས་དུ་དུ་ཞེ་པོ་ཅིག་རྒྱ་ཆེར་འགྲོ་གོ་རེད། བྱས་ཙང་ད་དཀའ་ངལ་རེ་ཞིག་རགས་རིམ་ཞིག་མར་དབྱེ་བྱས་པ་ཡིན་འདི་གཉིས་གཉིས་རེད། དཀའ་ངལ་དང་པོ་དེ་ད་འགྲན་རྩོད་འདིའི་ནང་ལོགས་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ཡར་འགན་འཁུར་ལྡན་པའི་ངང་ནས་འགྲན་རྩོད་རྣོ་ངར་ཆེན་པོ་བྱེད་དགོས་རེད། དཀའ་ངལ་གཉིས་པ་འདིའི་ནང་ལོགས་ལ་ཡར་ད་ཨ་མི་རི་ཀ་དང་རྒྱ་ནག་གསུམ་དེ་ཕན་ཚུན་མཉམ་ལས་བྱས་རྗེས་གང་དག་འཛམ་བུ་གླིང་ཁྱོན་ཡོངས་དང་མིའི་རིགས་རུ་འཕྲད་པའི་དཀའ་ངལ་དེ་ཚོ་ཡིན་ན་སེལ་ཡག་ལ་ཡར་འབད་བརྩོན་བྱེད་ཀྱི་ཡིན་ཞེས་བཤད་གོ་ཤག་ངས་ད་གིན་ཞུས་པ་ནང་བཞིན་ངས་ད་ཚགས་པར་ནིའུ་ཡོག་ཊའིམས་དང་དེ་ཚགས་པར་འདི་མང་པོ་ཞིག་བལྟས་པ་ཡིན་ད་དེ་ཚོའི་ནང་ལོགས་ལ་ཡར་རྒྱུན་དུ་འཁོར་ནས་ཨ་མི་རི་ཀའི་གཞུང་གི་བདེ་འཇགས་ལས་དོན་ལ་ཡར་ཞིབ་འཇུག་བྱེད་མཁན་དང་དེ་མང་པོ་གཅིག་གིས་གཅིག་བྲིས་ཤག་ཁོང་ཚོ་མང་ཆེ་གཅིག་གིས་ད་གཙོ་བོ་བཤད་ཡག་དེ་ད་རིང་སྲིད་འཛིན་བྷའི་ཏིན་གྱི་བདེ་འཇགས་སྲིད་ཇུས་དང་བདེ་འཇགས་ཐབས་ཇུས་ཀྱི